ད་དུང་རྡོ་བཟོ་བར་ཁྱེད་སེམས་ཁྲལ་བྱེད་མི་དགོས་པའི་ཐོག་ཁང་པ་གསར་པ་ཡང་འཚོལ་མི་དགོས། ཁང་པ་སྤོ་བའི་ཐབས་ཤེས་ང་ལ་ཡོད་ཅེས་བཤད། ཉིན་གཉིས་པའི་མཚན་མོར་ཤིང་བཟོ་བ་དེ་རྡོ་བཟོ་བའི་འགྲམ་དུ་ཡོང་སྟེ་ན་རེ། གྲོགས་པོ་ལགས། དོ་ནུབ་ང་གཉིས་ཁང་པ་སྤོ་ཞེས་བཤད་པས། རྡོ་བཟོ་བ་ཧང་སངས་ཏེ་ན་རེ། ཁྱེད་ཀྱིས་ང་ལ་ཁང་པ་འཚོལ་མི་དགོས་ཅེས་བཤད་ཙང་ངས་ལྷོད་ལྷོད་ཀྱིས་བསྡད་ནས་ཁང་པ་འཚོལ་རྒྱུ་མ་བྱུང། ད་ཆ་ཁྱེད་ནས་དོ་ནུབ་རང་སྤོ་དགོས་ཟེར་ན། ང་ག་པར་སྤོ་དགོས་སམ་ཞེས་བཤད། ཤིང་བཟོ་བ་དེས་ཧ་ཧ་ཞེས་གད་མོ་བགད་བཞིན་པར། ཁྱེད་རང་ངའི་ཁང་པར་སྤོས། ང་ཁྱེད་རང་གི་ཁང་པར་སྤོས་ན་འགྲིག་ཅེས་བཤད་པས། ཁོང་གཉིས་ཀ་རང་དབང་མེད་པར་ཧ་ཧ་ཞེས་དགོད་ཞོར། ཕྱི་ཉིན་ཁོ་གཉིས་སྔ་པོ་ནས་ལངས་ཏེ། སྐུ་ངོ་ཡི་འགྲམ་དུ་ཕྱིན་ཏེ། ན་རེ། སྐུ་ངོས་མཁྱེན། ང་གཉིས་སྐུ་ངོ་ཡི་བཀའ་ལྟར་སྤོས་ཚར་ཞེས་བཤད། སྐུ་ངོ་ཡིས་བསམ་པར། མི་འདི་གཉིས་ནས་རང་ཉིད་ལ་བརྩི་འཇོག་ཆེན་པོ་བྱེད་ཀྱི་འདུག་སྙམ་སྟེ་ཡིད་དགའ་བར་གྱུར། ཉིན་གསུམ་སོང་རྗེས། སྐུ་ངོ་ཡིས་ཐོག་ཁ་ནས་སྒོ་རའི་ནང་བལྟས་པས། མི་དེ་གཉིས་ད་དུང་སྤོས་མེད་པ་ཤེས་ཏེ། ཁོང་ཁྲོ་མེ་ལྟར་འབར་བཞིན་པར་ཁོ་གཉིས་ཡར་བསྐོངས་ཏེ་ན་རེ།